ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་གིས Finnish Tibet Committee ཞེས་པའི་ཧྥིན་ལན་དུ་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་འགན་འཛིན Erja Varis མཆོག་དང་མཇལ་འཕྲད་གནང་ཡོད་པ་སོགས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཙན་བྱོལ་བོད་མིའི་འཐབ་རྩོད་དེ་སེམས་ཤུགས་འཕར་མ་ཞིག་བསྐྲུན་གྱི་འདུག་ཅེས་ཝེཊ་ནམ་གྱི་ཚོང་ལས་གཉེར་མཁན་ཁག་ཅིག་གིས་བརྗོད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་སྟེང། བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་སྣང་ཡག་པོ་མ་གནང་པ་ཡིན་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་པ་རེད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་ལ། རྡ་རམ་ས་ལ་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་གིས Finnish Tibet Committee ཞེས་པའི། Finnish དང་བོད་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་མཇལ་འཕྲད་གནང་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་གིས་བཞུགས་སྒར་རྡ་རམ་ས་ལར་འཚམས་འདྲིར་ཕེབས་པའི་ཧྥིན་ལན་རྒྱལ་ཁབ་ནང་དུ Finnish Tibet Committee ཞེས་པའི་ཚོགས་པ་གསར་འཛུགས་གནང་མཁན་ལྕམ Erja Varis མཆོག་མཇལ་འཕྲད་གནང་ཡོད་ཅིང། Finnish Tibet Committee། ཞེས་པ་དེ་ནི་ཧྥིན་ལན་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་ཡིན་པ་རེད་འདུག་ལྕམ Erja Varis མཆོག་ནི་བོད་ཀྱི་རྩ་དོན་ཆེད་དུ་ལངས་ཕྱོགས་བརྟན་པོ་རྒྱུན་འཁྱོངས་གནང་མཁན་ཞིག་ཡིན་པ་དང་དམིགས་བསལ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་གི་བོད་ཕྲུག་ཚོའི་ཤེས་ཡོན་ཐོག་ལ་ཐུགས་སྣང་ཆེན་པོ་གནང་མཁན་ཞིག་ཡིན་སྟབས་བོད་ཀྱི་རྩ་དོན་ཐོག་ལ་མཐའ་གཅིག་ཏུ་རྒྱབ་སྐྱོར་དང་རོགས་རམ་གནང་མཁན་ཞིག་ཏུ་གྱུར་ཡོད་པའི་སྐོར་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་གནས་ཚུལ་སྤེལ་འདུག།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་ཨུ་ཏར་པར་དིཤ་མངའ་སྡེའི་གཞུང་འཛིན་མ་ཡིན་པའི་སྲིད་དོན་ཚོགས་པ་ཁག་གཉིས་ཀྱི་དཔོན་རིགས་དང་མཇལ་འཕྲད་གནང་བཞག་དེ་ཡང་ཚོགས་དྲུང་ལས་ཁུངས་ནས་བཏང་གནས་ནང་འཁོད་དོན་ལྟར་ན། བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་རྒྱ་གར་གྱི་བོད་དོན་ལས་འགུལ་བ་སྐུ་ཞབས། Sandesh Meshram འམ་བོད་མིང་དུ་བསམ་གཏན་ཡེ་ཤེས་ལགས་ལག་ནའུ་ནས་ལྡི་ལི་ཕྱོགས་སུ་ཕེབས་ཐོན་སྐབས། བོད་མི་མང་སྤྱི་འཐུས་རྣམ་པས་ས་གནས་བོད་པའི་སུད་ཚོང་ཁྲོམ་རྭ་ནས་ཁོང་ལ་ཆེ་བསྟོད་ཀྱི་མཇལ་དར་སྒྲོན་འབུལ་དང་སྦྲགས་ཕེབས་སྐྱེལ་ཞུས་བཞག། དེ་རྗེས་སྤྱི་འཐུས་རྣམ་པ Uttar Pradesh མངའ་སྡེའི་རྒྱལ་ས་ལག་ནའུ་རུ་ཡོད་པའི་རྒྱ་གར་ཀོང་རེས་སྲིད་དོན་ཚོགས་པའི་ལས་ཁུངས་སུ་ཆེད་བཅར་གྱིས་གནད་ཡོད་མི་སྣར་མཇལ་འཕྲད་གནང་སྟེ་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་དང། རྒྱ་ནག་དམར་པོའི་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་ཀྱི་སྐོར་སོགས་ངོ་སྤྲོད་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་བོད་དོན་སྐོར་གྱི་འགྲེམས་ཤོག་བཅས་ཕུལ་འདུག་དེ་ནས་ཨུ་ཏར་བྷ་ཤི་མངའ་སྡེའི་སྲིད་དོན་ཚོགས་པ་ཆེ་ཤོས་གཉིས་པ་སཱ་མཱཇ་བ་དཱིའི་རྒྱལ་ཡོངས་ཚོགས་གཙོ་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་སྐུ་ཞབས་ཨག་ཀཱ་ལིཤ་ཡཱ་དིབ་མཆོག་དང་ལྷན་དུ་མཇལ་འཕྲད་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་སྙན་ཞུ་དང་དྲན་རྟེན་ཕྱག་རྟགས་བཅས་ཕུལ་བའི་རྗེས། ད་བར་ཁོང་གི་ཡབ་དམ་པ་རྒྱ་གར་གྱི་དབུས་བདེ་སྲུང་བློན་ཆེན་ཟུར་པ་མུ་ལཱིམ་སིང་ཡཱ་དིབ་མཆོག་གིས་དབུས་པའི་ཕ་རབས་བུ་རྒྱུད་ནས་བོད་མི་རྣམས་ལ་མཐུན་འགྱུར་རྒྱབ་སྐྱོར་གནང་བ་དང་ལྷག་པར་དུ་དབུས་སའི་གྲོས་ཚོགས་ནང་དུའང་བོད་དོན་གླེང་སློང་རབ་དང་རིམ་པ་གནང་བ་སོགས་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞེས་ཞུས་གནང་བ་དང་སྦྲགས་ད་ལྟའི་ཆར་བོད་ཀྱི་དཀའ་རྙོག་མུ་མཐུད་སེལ་མ་ཐུབ་པར་ལྷག་ཡོད་སྟབས་བོད་དོན་བདེན་མཐའ་མ་གསལ་བར་དུ་མཐུན་འགྱུར་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་པ་ལྟར་ཁོང་དང་ཁོང་གི་ཨ་ཁུ་རྣམ་གཉིས་ཀྱིས་ནས། བོད་ནང་གི་ཤེས་ཡོན་སོགས་ཀྱི་གནས་སྟངས་གང་འདྲ་ཆགས་ཡོད་མིན་གྱི་སྐོར་དང་རྒྱ་གར་གྱིས་བོད་དོན་ཆེད་སྔར་ལས་ལྷག་པའི་རྒྱབ་སྐྱོར་གནང་དགོས་པའི་གནས་སྟངས་རང་བཞིན་གྱིས་ཆགས་ཡོད་པ་སོགས་གསུངས་ཏེ། དུས་ནམ་ཡང་བོད་མི་ཚོ་དང་ལྷན་དུ་ཡོད་པ་དང། བོད་ཀྱི་རིག་གཞུང་གཅེས་ཉར་དང་བོད་དོན་འཐབ་རྩོད་ཀྱི་ཐོག་ཁོང་གི་སྲིད་དོན་ཚོགས་པའི་ངོས་ནས་ད་ལྟ་བར་དུ་ཕྱག་ལས་མང་པོ་ཞིག་གནང་ཡོད་པའི་སྐོར་དང་མ་འོངས་པར་ཡང་མུ་མཐུད་ནས་གང་ཐུབ་གནང་རྒྱུ་ཡིན་པའི་སྐོར་གསུངས་འདུག། བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་རྒྱལ་རོང་ཕུར་བུ་རྡོ་རྗེ་ལགས་རྣམ་གཉིས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཀྱིས་རྒྱ་གར་ནང་གི་བོད་མི་གནས་སྡོད་བྱས་པའི་བསྟན་འཛིན་སྒང་དང་འབུམ་སྡེ་ལ་གཉིས་ནང་གི་འཚམས་གཟིགས་མཇུག་སྒྲིལ་གནང་འདུག་དེ་ཡང་བོད་མི་མང་སྤྱི་འཐུས་ཀྱིས་རྒྱ་གར་བྱང་ཤར་ཁུལ་གྱི་གཞུང་འབྲེལ་གྱི་འཚམས་གཟིགས་མུ་མཐུད་སྐྱོད་བཞིན་པའི་ཁྲོད་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང། སྤྱི་འཐུས་རྒྱལ་རོང་ཕུར་བུ་རྡོ་རྗེ་ལགས་གཉིས་ཀྱིས་སྣེ་ཁྲིད་པའི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ནས་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ནང་དུ་ཡོད་པའི་བསྟན་འཛིན་སྒང་དང་འབུམ་སྡེ་ལ་བོད་མིའི་གཞིས་ཆགས་གཉིས་ནང་གི་འཚམས་གཟིགས་ལེགས་གྲུབ་མཇུག་སྒྲིལ་ཟིན་པའི་གནས་ཚུལ་སྤེལ་འདུག་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་གིས་སྔོན་ལ་ཨ་སམ་མངའ་སྡེའི་གྲོང་ཁྱེར་གོ་ཧ་ཏི་དང་ཤི་ལོང་ནང་འཚམས་གཟིགས་གྲུབ་པའི་རྗེས་སྐུ་ཚབ་རྣམས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་བསྟན་འཛིན་སྒང་དུ་ཕེབས་འབྱོར་བྱུང་ཞིང།

བོད་མི་ཚོའི་བདེ་སྡུག་གསན་པ་མ་ཟད་ཟུར་དུ་ས་གནས་འགོ་འཛིན་རྣམས་དང་མཇལ་འཛོམས་ཀྱིས་ས་གནས་བོད་མི་ཚོའི་སྤྱིར་བཏང་གི་བདེ་སྡུག་ཐོག་ལ་གོ་བསྡུར་གནང་འདུག་དེ་ནས་སྐུ་ཚབ་རྣམས་ཀྱིས་ས་གནས་བོད་རང་དབང་ལས་འགུལ་ཁང་དང་དགའ་ལྡན་རབ་རྒྱས་གླིང་དགོན་པ་བཅས་ལ་ཕེབས་ཡོད་པའི་གནས་ཚུལ་བཀོད་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐུ་ཚབ་རྣམས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་སྔ་དྲོ་འབུམ་སྡེ་ལ་ནས་ཕེབས་ཐོན་གནང་སྟེ་ཕྱི་དྲོ་མོན་རྟ་དབང་ཁུལ་དུ་ཕེབས་ཡོད་པ་དང་དེ་རྗེས་རིམ་པས་ཏིས་པུར་དང་དི་མ་པུར་ཀོ་ཧི་མ་བཅས་སུ་མུ་མཐུད་འཚམས་གཟིགས་སུ་ཕེབས་ཀྱི་ཡོད་པའི་གནས་ཚུལ་དབུས་བོད་མིའི་སྒྲིག་འཛུགས་དྲ་རྒྱའི་ཐོག་བཀོད་འདུག། ཨ་མི་རི་ཀས་འགོ་ཁྲིད་པའི་རྒྱལ་ཁབ་ཉི་ཤུ་ལྷག་གིས་མཁའ་དབྱིངས་སུ་དུག་རླངས་ཉུང་དུ་གཏོང་ཐབས་སུ་མེ་ཤིང་ཆེད་རྡུལ་ཕྲན་ནུས་ཤུགས་ལྡབ་གསུམ་ཙམ་མང་དུ་གཏོང་དགོས་པ། Cop twenty eight ཞེས་པའི་ལྷན་ཚོགས་ཐོག་གསུངས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ད་ལྟ་དུ་བའི་ནང་རྒྱལ་སྤྱིའི་དབུ་ཁྲིད་རྣམས་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཉིན་གཉིས་པའི་ལྷན་ཚོགས་བསྐྱངས་བཞིན་པའི་སྐབས། རྒྱལ་སྤྱིའི་དབུ་ཁྲིད་རྣམས་ནས་དུག་རླངས་ཉུང་དུ་གཏོང་ཐབས་སུ་གདོང་ལེན་བྱ་དགོས་པའི་སྐོར་གྲོས་མོལ་གནང་ཡོད་འདུག་ཡང་ལྷན་ཚོགས་ཐོག་དུག་རླངས་ཉུང་དུ་གཏོང་ཐབས་སུ་ས་འོག་ནས་ཐོན་པའི་གནའ་དངོས་སོལ་བ་ལྟ་བུ་མེ་ཤིང་དུ་བེད་སྤྱོད་གཏོང་རྒྱུའི་ཚབ་ཏུ་རྡུལ་ཕྲན་ནུས་ཤུགས་བེད་སྤྱོད་གཏོང་ཕྱོགས་སྐོར་གྲོས་མོལ་གནང་ཡོད་པ་དང་འོན་ཀྱང་ཁོར་ཡུག་སྲུང་སྐྱོབ་པས་རྡུལ་ཕྲན་གྱི་སྙིགས་རོ་རྣམས་གཡུག་རྒྱུར་མི་དམངས་ཀྱི་འཕྲོད་བསྟེན་ལ་གནོད་པའི་བློ་འཚབ་གསུང་བཞིན་པར་སོང། རྡུལ་ཕྲན་མེ་ཤིང་དུ་བེད་སྤྱོད་བྱ་རྒྱུ་དེ་ཡང་ཧ་ཅང་རྩོད་རྙོག་ཅན་ཞིག་ཡིན་པ་རེད། འོན་ཀྱང་ཨ་མི་རི་ཀ་དང་ཉི་ཧོང་གྷ་ན་དེ་བཞིན་ཡུ་རོབ་ཀྱི་ཡུལ་གྲུ་མང་པོས་མཁའ་དབྱིངས་སུ་དུག་རླངས་ཉུང་དུ་གཏོང་ཐབས་སུ་རྡུལ་ཕྲན་ནུས་ཤུགས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་རྩིས་ནས་ཉིས་སྟོང་ལྔ་བཅུ་བར་ལྡབ་གསུམ་ཙམ་མང་དུ་གཏོང་རྒྱུར་རྒྱབ་སྐྱོར་བྱ་བཞིན་ཡིན་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་མ་གནང་བའི་གོང་རྒྱ་ནག་གིས་ཐའེ་ཝན་གྱི་ཆབ་སྲིད་པ་མང་པོར་གནམ་གྲུའི་གླ་ཆ་སོགས་རིན་གོང་ཁེ་པོར་སྤྲད་ནས་རྒྱ་ནག་ནང་འགྲོ་སྐྱོད་བྱེད་དུ་བཅུག་ནས་མགོ་སྐོར་བསླུ་བྲིད་བྱེད་ཀྱི་ཡོད་པ་དང། ཐའེ་ཝན་གྱི་གནས་ཚུལ་འབྱུང་ཁུངས་དང་ཡིག་ཆ་ཁག་ནང་དེ་ནི་རྒྱ་ནག་གིས་ཐའེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱས་པ་ཞིག་ཡིན་པ་བཤད་བཞག། དེ་ཡང་ཐའེ་པེ་ནས་རུའེ་ཀྲ་གསར་འགྱུར་ལས་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་གནས་ཚུལ་སྤེལ་བའི་ནང། ཐའེ་ཝན་གྱི་སྲིད་འཛིན་ཚའེ་དབྱིང་ཝིན་མཆོག་དང་དཔོན་རིགས་གཞན་གྱིས་རྒྱ་ནག་ལ་སེམས་ཐག་ཉེ་པོ་ཡོད་པའི་སྲིད་འཛིན་གྱི་འོས་མིར་འོས་བསྡུའི་རྒྱལ་ཁ་ཐོབ་ཐབས་སུ་རྒྱ་ནག་གིས་དེ་ལྟར་བསླུ་བྲིད་བྱེད་ཀྱི་ཡོད་པ་གསུངས་བཞག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པར་བཤད་བཞིན་པའི་ཐོག་དགོས་གལ་བྱུང་བ་ཡིན་ན་དྲག་པོའི་ལམ་ནས་ཐའེ་ཝན་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་པའི་སྐོར་བཤད་བཞིན་པ་རེད། དེ་བཞིན་རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་རྒྱུའི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་སྐབས་ཐའེ་ཝན་མི་མང་གིས་ཞི་བདེ་དང་དམག་གཉིས་ནས་གཅིག་བདམས་དགོས་པའི་འཇིགས་སྐུལ་བྱ་བཞིན་པའི་ཐོག། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ནི་གདུག་པ་ཅན་གྱི་ཁ་བྲལ་རིང་ལུགས་པ་ཞིག་ཡིན་པ་དང་ཐའེ་ཝན་མི་མང་གིས་འོས་འདེམས་མ་ནོར་བ་བྱ་དགོས་པའི་ནན་སྐུལ་བྱ་བཞིན་པ་རེད།

ད་དུང་བོད་པའི་སློབ་མ་རྣམས་སློབ་གཉེར་བྱེད་ཡུལ་གྱི་རྒྱ་གར་མཐོ་རིམ་སློབ་གྲྭ་ཁག་ཅིག་གི་ངེས་སྟོན་པ་སོགས་འབྲེལ་ཡོད་མི་སྣ་མཇལ་འཕྲད་ཞུས་པ་དང་མཐོ་སློབ་ཁང་གི་སློབ་ཚན་ལ་སོགས་པ་མཁྱེན་རྟོགས་ཀྱང་གནང་ཡོད་པ་མ་ཟད་གཙུག་ལག་སློབ་གཉེར་ཁང་དང་མཐོ་རིམ་སློབ་གྲྭ་ཁག་ཅིག་གི་སློབ་སྤྱི་དང་འབྲེལ་ཡོད་ཀྱི་ལས་བྱེད་པ་དང་མཇལ་འཕྲད་ཞུས་ཏེ་བོད་པའི་སློབ་ཕྲུག་རྣམས་ཀྱི་ཤེས་ཡོན་གོ་སྐབས་གནང་ཕྱོགས་དང་སློབ་ཕྲུག་ཚོའི་ཤེས་སྤྱོད་ཇི་ལྟར་ཡོད་མེད་ཐད་ལ་མཁྱེན་རྟོགས་ཀྱང་གནང་ཡོད་པ་རེད་འདུག། ད་རེས་ཤེས་རིག་ལས་ཁུངས་ལས་གཞི་དེའི་ཐོག་ལ་རྒྱ་གར་ལྷོ་ཕྱོགས་གཞིས་ཆགས་ཁག་གི་ལས་ཁང་ལྷོ་སྤྱི་ལས་ཁུངས་དང་གྲོང་ཁྱེར་སྦེང་ལོར་ནང་གི་བོད་ཁྱིམ་སྡོད་ཁང་དགེ་རྩ་ཚོགས་པ་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་བཅས་ནས་མཐུན་འགྱུར་རོགས་རམ་ཞུས་ཡོད་པ་རེད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པས་རྒྱ་གར་ནང་གི་གཙུག་ལག་སློབ་གཉེར་ཁང་དང་མཐོ་རིམ་སློབ་གྲྭར་བསྐྱོད་མཁན་གྱི་བོད་པའི་སློབ་ཕྲུག་ཚོར་སློབ་ཡོན་གྱི་རོགས་རམ་གནང་གི་ཡོད་པ་རེད་འདུག། བོད་མི་མང་སྤྱི་འཐུས་ཀུན་དགའ་བསོད་སྟོབས་མཆོག་དང། སྤྱི་འཐུས་བསྟན་འཛིན་འཇིགས་བྲལ་མཆོག་རྣམ་གཉིས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་ནས་སུམ་ཅུ་བར་ཉིན་གྲངས་ལྔའི་རིང་རྒྱ་གར་གྱི་བྷི་ཧར་མངའ་སྡེའི་སྲིད་སྐྱོང་དང། མངའ་སྡེའི་གྲོས་ཚོགས་གོང་འོག་གཉིས་ཀྱི་ཚོགས་གཙོ་སོགས་མཇལ་འཕྲད་ཀྱིས་རྒྱལ་ས་པར་ནཱ་ཁུལ་དུ་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་ལེགས་གྲུབ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག་དེ་ཡང་སྤྱི་འཐུས་རྣམ་གཉིས་ནས་བྷི་ཧར་མངའ་སྡེའི་རྒྱལ་ས་པར་ནཱ་ནང་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་ཨ་ནིལ་ཧེག་ཌེ་མཆོག་དང་བྷི་ཧར་མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི་དང། Janata Dal སྲིད་དོན་ཚོགས་པའི་རྒྱལ་ཡོངས་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Afaq Ahmad Khan མཆོག་རྣམ་གཉིས་མཇལ་འཕྲད་གནང་འདུག་ཡང་ཚེས་ཉེར་བདུན་ཉིན་བོད་མི་མང་སྤྱི་འཐུས་རྣམ་གཉིས་ནས་བྷི་ཧར་མངའ་སྡེའི་སྲིད་སྐྱོང་སྐུ་ཞབས Rajendra Vishwanath Arlekar མཆོག་གིས་གཙོས་པའི་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་སོགས་གནད་ཡོད་མི་སྣ་མང་པོ་ཞིག་མཇལ་འཕྲད་གནང་བཞག། ཡང་ཚེས་ཉི་ཤུ་རྩ་བརྒྱད་ཉིན་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་དང། རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཐེངས་གཉིས་ཀྱི་ཐོག་བཅར་མྱོང་མཁན་ཡུན་རིང་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་སྐུ་ཞབས་སྦ་ཤི་ཏཱ་ན་རན་སིང་མཆོག་དང་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་ས་གནས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཟུར་པ་རཱམ་ཅན་དར་ཁཱན་མཆོག་གི་སྐུ་ཟླ་ཨུ་ཤ་ཀི་རན་ཁཱན་མཆོག་དང་ལྷན་མཇལ་འཕྲད་གནང་འདུག་ལ་དེ་བཞིན་པར་ནཱ་ཁུལ་ལ་ཡོད་པའི་བོད་མི་སུད་ཊར་ཚོང་མཁན་རྣམས་དང། ས་གནས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་ལྷན་མཇལ་འཕྲད་གནང་བཞག། དེ་བཞིན་ཚེས་ཉེར་དགུ་ཉིན་བྷི་ཧར་མངའ་སྡེའི་གྲོང་སྡེ་ཡར་རྒྱས་དང་གྲོས་ཚོགས་ཀྱི་གནད་དོན་དང་འབྲེལ་བའི་བློན་ཆེན་སྐུ་ཞབས་ཤ་ར་ཝན་ཀུ་མར་མཆོག་དང་དེ་བཞིན་བྷི་ཧར་མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི་ར་མེ་ཤོར་ཀུ་མར་མཆོག་སོགས་གནད་ཡོད་མི་སྣ་མང་པོ་དང་མཇལ་འཕྲད་གནང་བཞག། ཐེངས་འདིའི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཉིན་གྲངས་ལྔའི་རིང་བྷི་ཧར་མངའ་སྡེའི་སྲིད་སྐྱོང་དང་རྒྱ་གར་དབུས་གྲོས་ཚོགས་ཀྱི་འཐུས་མི། མངའ་སྡེའི་གྲོས་ཚོགས་གོང་འོག་གཉིས་ཀྱི་ཚོགས་གཙོ་གཙོས་པའི་ཚོགས་མི་ཁག་ཅིག་དང་གཞན་ཡང་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་སྐབས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་བ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དོན་ཚན་བཅུ་ཅན་གྱི་ཞུ་ཡིག་སོགས་ཕུལ་ཏེ་བོད་དོན་སྐོར་ཞུ་སྐུལ་དང་གསར་འགོད་ལྷན་ཚོགས་བསྐོང་ཚོགས་ཀྱིས་བོད་དོན་སྐོར་ངོ་སྤྲོད་གནང་ཡོད་འདུག། ཨ་མི་རི་ཀས་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་སེལ་ཐབས་ལ་དམིགས་པའི་ཨ་རིའི་རྡོ་སྣུམ་དང་སོལ་རླངས་བཟོ་ཚོང་ཁང་ཚོར་གནམ་གཤིས་ཚ་དྲོད་ཆེ་རུ་གཏོང་མཁན་གྱི་མཁའ་རླུང་ནང་དུ་གནས་པའི་མི་ཐན་ནེ་ཟེར་བ་ཉུང་དུ་གཏོང་ཐབས་ཀྱི་སྒྲིག་གཞི་གསར་པ་གཏན་འབེབས་གནང་འདུག་དེ་ཡང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇཱོ་སྦའེ་ཌན་མཆོག་གི་སྲིད་གཞུང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས་རེས་གཟའ་སྤེན་པའི་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཨ་མི་རི་ཀའི་ནང་གི་རྡོ་སྣུམ་དང gas སམ་སོལ་རླངས་བཟོ་ཚོང་ལས་ཁང་ཚོར

ཧི་མ་ཅལ་མངའ་སྡེ་ནང་ཆགས་པའི་རྡ་རམ་ས་ལ་གྲོང་སྡེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཡིན་ཞིང་ཡོངས་གྲགས་སུ་རྒྱལ་ས་ལྷ་ས་གཉིས་པ་ཞེས་འབོད་སྲོལ་ཡོད་པ་བཞིན། ལོ་ལྟར་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་བཞུགས་སྒར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དད་ལྡན་ཁྲི་ཚོ་བརྒལ་བ་ཞིག་ཡོང་གི་ཡོད། ཕྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་ནས་ཕྱི་ཟླ་བཅུ་གཉིས་ཀྱི་ཚེས་གསུམ་བར་ཝེ་ཏི་ནམ་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མཁན་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་རྒྱུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་ཡོད་ཅིང་ཐེངས་འདིའི་ཝེ་ཏི་ནམ་ནས་ཡིན་པའི་ཚོང་ལས་གཉེར་མཁན་གྱི་རུ་ཁག་དེའི་སྣེ་ཁྲིད་མཁན་ནི་ལྕམ་ཧ་ཡི་ལཱ་རེད་འདུག་ལ། ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། We couldn't imagine seeing the eighth century. འདས་པའི་ཉིན་ཤས་ནང་བཞུགས་སྒར་ཁུལ་དུ་ལྟ་སྐོར་ལ་བསྐྱོད་སྐབས། བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་འགྲེམས་སྟོན་ཁང་བརྒྱུད་བོད་ཀྱི་ཐུན་མོང་མ་ཡིན་པའི་གསོ་བ་རིག་པའི་ལམ་ནས་ནད་རིགས་ངོས་འཛིན་སྟངས་ཀྱི་ལམ་སྲོལ་དེ་དག་དེ་སྔ་དུས་རབས་བརྒྱད་པ་ནས་བཟུང་བོད་ནང་ཡོད་པ་ཤེས་དུས་དངོས་གནས་ངོ་མཚར་སྐྱེས་བྱུང། མདོར་ན་བོད་ཀྱི་རིག་གཞུང་ནི་དངོས་གནས་ཕྱུག་པོ་རེད་འདུག་ཡང་ང་ཚོ་ད་ཐེངས་བོད་ཁྱིམ་དུ་བསྐྱོད་སྐབས་སློབ་ཕྲུག་ཚོས་སློབ་སྦྱོང་གནང་སྟངས་དང་དཀའ་ངལ་ལ་གདོང་ལེན་གནང་སྟངས་དེ་ཚོ་ནི་དངོས་གནས་ཡིད་སྨོན་སྐྱེ་དགོས་པ་ཞིག་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་རུ་ཁག་ནང་ཡོད་པའི་ཇུ་ལི་ལེམ་ལགས་ནི་ཝེ་ཏི་ནམ་ནང་མགྲོན་ཁང་དང་སྤྲོ་སྐྱིད་ཁང་གི་ཚོང་ལས Mia Luxury Collection ཞེས་པའི་འགན་འཛིན་ཡིན་འདུག་ཅིང། ཁོང་ད་རེས་བཞུགས་སྒར་དུ་ཡོང་ནས་སེམས་རྒྱུད་ལ་བསླབ་བྱ་གསར་པ་ཞིག་བྱུང་ཞེས་འགྲེལ་བརྗོད་གནང་བྱུང། Yesterday when I saw His Holiness། ངས་བཞུགས་སྒར་ཁུལ་གྱི་བོད་མི་ཚོའི་གནས་སྟངས་མཐོང་དུས་ངའི་སེམས་ནང་སེམས་ཤུགས་ཤིག་རང་བཞིན་གྱིས་ཡོང་གི་འདུག་གང་ཡིན་ཟེར་ན་ང་ཚོའི་མི་ཚེ་ནང་ཕྱིའི་དངོས་པོའི་ཡར་རྒྱས་ཁོ་ན་དམིགས་བསྡད་ན་འགྲིག་གི་མི་འདུག་དཔེར་ན། ང་རང་གོང་ས་མཆོག་མཇལ་དུས་རང་བཞིན་གྱིས་མིག་ཆུ་ཤོར་སོང་ཞེས་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནི་ཧི་མ་ཅལ་མངའ་སྡེ་ནང་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ཡོང་སའི་ས་གནས་ཤིག་ཀྱང་ཆགས་ཀྱི་ཡོད་དུས་ཝེ་ཏི་ནམ་ནས་ཡིན་པ་རྡ་ཨིམ་ཨར་ལགས་ཀྱིས། It is a very sacred place.
ངས་བཞུགས་སྒར་རྡ་རམ་ས་ལ་ནི་གནས་རྩ་ཆེན་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་པས། ང་རང་དེར་སླེབས་ཐུབ་པ་ནི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེར་གནམ་གཤིས་ཧ་ཅང་ཡག་པོ་འདུག་ལ་མཚར་སྡུག་ལྡན་པའི་ཡུལ་ལྗོངས་མང་པོ་ཞིག་ལ་ལྟ་རྒྱུའི་གོ་སྐབས་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཝེ་ཏི་ནམ་ནང་རྟེན་གཞི་བྱས་པའི REE Corporation ཞེས་པའི་ཚོང་ལས་ཁང་གི་སྦྱིན་བདག་མཱ་ཡེ་ཐན་ལགས་ཀྱིས་གསུངས་ན། Tibet people is so, is so friendship. བཞུགས་སྒར་དུ་བསྡད་པའི་རིང་བོད་མི་རྣམས་ནི་ཧ་ཅང་གི་གྲོགས་འདྲིས་སླ་བ་མ་ཟད་ཕན་ཚུན་འཆམ་མཐུན་ངང་སྡོད་ཀྱི་འདུག་ལ་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པའི་ལས་དོན་མང་པོ་ཞིག་རྩོམ་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་བཞུགས་སྒར་ཁུལ་གྱི་སྐོར་སྐྱོད་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་རྗེས་རྡ་སྟེང་བོད་ཁྱིམ། བོད་ཀྱི་འགྲོ་ཕན་སྨན་རྩིས་ཁང་སོགས་ལ་རྒྱུས་ལོན་ཆེད་ཕེབས་ཡོད་པ་རེད་འདུག་ལ། འདི་ཚེས་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་གདུང་ལ་མཇལ་ཁ་ཞུས་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། གཤམ་ལ། གོ་ལའི་གནམ་གཤིས་འགྱུར་ལྡོག་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་ལ་ཐུགས་སྣང་ཆེན་པོ་མ་གནང་བ་ཡིན་ཚེ་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་ཅེས། ཁོར་ཡུག་ཆེད་ལས་པས་ངོས་འཛིན་གནང་གི་ཡོད་པའི་སྐོར་བློ་བེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ཨ་རབ་ཚོ་ཤོག་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་དུ་སྦེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བའི་ལྷན་ཚོགས་ཐེངས་ཉེར་བརྒྱད་པའི་དངོས་གཞི་དེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་རེ་གནང་སྟེ་ས་ཡི་གོ་ལ་གི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བ་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་ཅུ་གི་བར་རེ་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་པར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན། རྒྱ་གར་གི་ཁོར་ཡུག་ཉམས་ཞིབ་པ་མིར་ཛཱ་ཛུལ་ཧྥི་ཁུར་རཱ་ཧ་མན་ལགས་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་རྣམས་དང། ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་མང་པོ་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་ཐད་ཀར་འབྲེལ་བ་གྲུབ་ཡོད་པས། བོད་ཀྱི་གནམ་གཤིས་འགྱུར་ལྡོག་ནི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་གི་གཙོ་གནད་དུ་ཆགས་ཀྱི་ཡོད་པ་རེད། གལ་ཏེ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གནད་དོན་གྱི་ཐོག་ཚོགས་ཆེན་འདིར་དོ་གལ་མ་གནང་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་སྙིང་པོ་མེད་པ་ཆགས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། I think the cop meetings are definitely not meaningful if Tibet's issues are not taken into account. བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་རེད། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མས་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡའི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁེལ་བྷག་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་ཡང་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང། གཞི་རྩ་བོད་མཐོ་སྒང་གིས་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་སྟབས། གནམ་གཤིས་འགྱུར་ལྡོག་ཚོགས་ཆེན་གྱི་བརྗོད་གཞི་གཙོ་བོ་ཟིག་རང་བཞིན་གྱིས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས། ཁོང་ཚོ་འདི་ལོའི་ཚོགས་ཆེན་དེར་མཉམ་ཞུགས་མ་གནང་དོན་ནི། ཁོར་ཡུག་ཚོགས་ཆེན་སྔ་མ་གི་སྐབས་འཚོགས་ཡུལ་གྱི་ས་གནས་ལ་ཁོར་ཡུག་ཚོགས་པ་མང་པོར་དཀའ་ངལ་རབ་དང་རིམ་པ་མང་པོ་འཕྲད་དེ། སོ་སོའི་མི་མང་གི་བསམ་བློ་ལ་དོ་སྣང་མི་བྱེད་ས་ནས། བོད་པ་བཙན་བྱོལ་བ་གི་བསམ་འདུན་ལ་དོ་སྣང་བྱ་ཁག་པོ་ཡིན་པར་བརྟེན།

འདི་ལོ་ཡང་ཚོགས་ཆེན་གྱི་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་འགོ་ཁྲིད་དང་ཚོགས་བཞུགས་པ་བདུན་ཁྲི་ལྷག་མཉམ་ཞུགས་ཀྱིས་གནས་ཚུལ་ཞིབ་རྒྱས་ཕྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་བར་རེ་གོ་བསྡུར་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། འཛམ་གླིང་ནང་ཨེ་ཙི་གོ་རྟོགས་སྤེལ་བའི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་ཨེ་ཙི་འགོས་ནད་སྐོར་གྱི་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་ཨེ་ཙི་འགོས་ནད་དང་འབྲེལ་བའི་དྲི་བ་དྲིས་ལན་འགྲན་བསྡུར་གནང་བའི་སྐོར་ལ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ལོ་ལྟར་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་མོ་འདི་ནི World AIDS Dayའམ་འཛམ་གླིང་གཉན་ནད་རེག་དུག་ཉིན་མོར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་འདི་ག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་དང་མངའ་སྡེ་གཞུང་གི་འཕྲོད་བསྟེན་སྨན་ཁང་མཉམ་རུབ་ཀྱི་གོ་སྒྲིག་ཐོག་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར MG Marg དུ་མང་ཚོགས་ཁྲོད་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་སྔོན་འགོག་བྱ་ཐབས་སོགས་དང་འབྲེལ་བའི་དྲིས་ལན་འགྲན་བསྡུར་སོགས་གནང་ཡོད་པ་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་གི་སྨན་ཞབས་པ་བདེ་ཆེན་མཚོ་མོ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཨ་ནི། ད་ལྟ་དེ་རིང་ང་ཚོའི་ཆུ་ཚོད་དྲུག་དང་ཕྱེད་ཀ་ལ་ང་ཚོའི་ད། འཇོག་མེ་ཡ་དེ་ར་ལ།

གལ་ཏེ་ང་ཚོས་ལོ་རེའི་ནང་གཉན་ནད་རེག་དུག་གསར་པ་ཕོག་མཁན་གྱི་གྲངས་ཐོ་བལྟས་པ་ཡིན་ན་འབྲས་ལྗོངས་དེ་བཞིན་མི་འབོར་གྱི་ཆ་ནས་མི་འབུམ་དྲུག་ལས་མེད་ན་ཡང་ད་ཆ་ནད་པའི་གྲངས་འབོར་མི་དྲུག་བརྒྱ་ལྷག་ཡོད་པ་དང་དེའི་ནང་ནས་མི་སུམ་བརྒྱ་ལྷག་མངའ་སྡེའི་འཕྲོད་བསྟེན་སྨན་ཁང་གི་མཐུན་འགྱུར་འོག་སྨན་བཅོས་གནང་མུས་རེད་ཅེས་དང་ངའི་བསམ་པར་ནད་པའི་གྲངས་འབོར་ལ་འཕར་ཆ་བྱུང་པའི་རྒྱུ་རྐྱེན་གཙོ་བོ་ནི་མང་ཚོགས་ཁྲོད། ནད་གཞི་འདིའི་ཐད་གོ་རྟོགས་རྒྱ་ཆེ་ཕེབས་པ་དང་མང་ཚོགས་ངོས་ནས་ཀྱང་མ་བསྐུལ་དྭངས་བླངས་ཐོག་ནད་གཞི་དེ་ཡོད་མེད་ཆེད་དུ་བརྟག་དཔྱད་བྱེད་མཁན་མང་དུ་ཕྱིན་པ་ལ་བརྟེན་ནས་བྱུང་བ་ཞིག་དང་ཕྱོགས་གཞན་ཞིག་ནས་དེང་སང་གཞོན་སྐྱེས་མང་པོ་ཞིག་ནས་ནད་གཞི་དེ་མི་འགོས་ཕྱིར་སྔོན་འགོག་གི་ཐབས་ལམ་སོགས་བེད་སྤྱོད་དང་དོ་སྣང་མ་བྱས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་གསུང་གི་འདུག།

འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོའི་བརྗོད་གཞི་ནི Let Communities Lead སྤྱི་ཚོགས་ངོས་ནས་སྣེ་ཁྲིད་བྱ་འཇུག་པའམ་རྒྱལ་སྤྱིའི་འཕྲོད་བསྟེན་དང་གཉན་ནད་རེག་དུག་གི་ཚོར་སྣང་ཐོག་མང་ཚོགས་ཀྱི་ཤུགས་རྐྱེན་ཞེས་པ་དེ་ཡིན་འདུག་པ་དང་འབྲས་གཞུང་འཕྲོད་བསྟེན་སྨན་ཁང་ནས་འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོ་དེ་བཞིན་འདས་པའི་གཟའ་འཁོར་གཅིག་ཙམ་གྱི་གོང་ནས་ས་གནས་མང་ཚོགས་དང་ཕྱོགས་མཐའ་ཁག་ནས

གཞི་རྩའི་གཉན་ནད་རེག་དུགའམ AIDS ནད་གཞི་དེ་ཉིད་ཐོག་མར་བྱུང་བ་ནས་བཟུང་ད་བར་འཛམ་གླིང་ཁྱོན་ཡོངས་ནང་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ལྷག་ལ་ནད་གཞི་དེ་ཕོག་ཡོད་པ་དང་ནད་གཞི་དེའི་རྐྱེན་པས། མི་འབོར་ས་ཡ་བཞི་བཅུ་ལྷག་རྐྱེན་འདས་སུ་གྱུར་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་ཁྱོན་ཡོངས་ནང་ནད་པ་ས་ཡ་སུམ་ཅུ་སོ་དགུ་ལྷག་ཡོད་པ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་ནང་ཁྱབ་བརྡལ་དུ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་ཀྱི་ཐོག་བོད་ནང་གི་བོད་མི་ཚོས་བློ་ཐབས་བྱེད་བཞིན་པའི་སྐོར། གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་རྒྱ་ནག་ནང་ཁྱབ་བརྡལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་ནི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་ཀྱང་རྒྱ་གར་དང་ཨེ་ཤ་ཡའི་ཡུལ་གྲུ་ཚོས་སྔོན་འགོག་བྱ་ཐབས་གྲ་སྒྲིག་བྱེད་བཞིན་པའི་གནས་ཚུལ་ཐོན་བཞིན་ཡོད་པ་མ་ཟད། ཐེ་ཝན་གཞུང་གིས་མི་རྒན་གོག་དང་བྱིས་པ་སོགས་ལོ་གཞོན་པ་རྣམས་རྒྱ་ནག་དང་ཧོང་ཀོང་མ་ཀའོ་བཅས་ནང་འགྲིམ་འགྲུལ་བྱ་རྒྱུ་མེད་པའི་དངོས་སུ་ལམ་སྟོན་གནང་འདུག་དེར་བརྟེན་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་ན་ཚ་དེ་རྒྱ་གར་ནང་ལ་ཁྱབ་གདལ་མི་འགྲོ་བའི་སྔོན་འགོག་གྲ་སྒྲིག་སོགས་ད་ལྟ་གནས་སྟངས་ཇི་ལྟར་ཡོད་མེད་ཐོག་ལ་རྒྱ་གར་ལྷོ་ཕྱོགས་སུ་བཞུགས་པའི་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་དོན་ལ།

ད་དུང་ད་རེས་ཀྱི་འགོས་ནད་དེ་ནི་ཕྲུ་གུ་ཆམ་རིམས་ཀྱི་གཉན་སྲིན་དང་གློ་ཚད་ཀྱི་གཉན་སྲིན། གཤེར་རྨེན་གྱི་གཉན་སྲིན་དབུགས་ལམ་གྱི་གཉན་སྲིན་སོགས་གཉན་སྲིན་དུ་མ་མཉམ་དུ་འགོས་པའི་འགོས་ནད་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་འདུག་བོད་ནང་ནས་བོད་མི་ཞིག་གིས་ད་ལྟ་ནམ་དུས་དགུན་ཁའི་དུས་སུ་ཆམ་རིམས་ཕོག་སླ་བ་དང་རྒྱ་ནག་ནས་འགྲིམ་འགྲུལ་བྱེད་མཁན་མང་བའི

དེ་སྔོན་ཏོག་དབྱིབས་ནད་ཡམས་ཀྱི་གོང་དང་ཁྱད་ཆེན་པོ་མེད་པའི་སྐོར་གསུངས་ཡོད་ལ་ཉེ་བའི་ཆར་ཐོན་པའི་ནད་པའི་ནང་ལ་རྒྱུན་ལྡན་མ་ཡིན་པའི་ནད་ཁྱབ་གདལ་གྱི་ནུས་པ་གང་ཡང་གཟིགས་ཀྱི་མེད་པའི་ནན་བརྗོད་གནང་འདུག་འོན་ཀྱང་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ད་ལྟའི་ཆར་དབུགས་ལམ་གྱི་ན་ཚའི་སྐོར་གྱི་གནས་ཚུལ་ཞིབ་ཕྲ་ཤེས་རྟོགས་ཡོང་གི་མེད་པའི་སྐོར་ངོ་སྤྲོད་གནང་དོན་ལ།

གང་ལྟར་དེང་སྐབས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་སོགས་ཆམ་རིམས་ཀྱི་འགོས་ནད་ཇི་འདྲ་ཡིན་རུང་སྔོན་འགོག་གི་ཐབས་ཤེས་གཙོ་བོ་ནི་ཁ་རས་གྱོན་རྒྱུ་དེ་ཡིན་པ་དང་ཕྲུ་གུར་ཆམ་རིམས་ཕོག་པའི་སྐབས་སློབ་གྲྭར་གཏོང་རྒྱུ་མེད་ལ་ལག་པ་ཡང་སེ་འཁྲུ་དགོས་པ་དང་ལག་པ་མ་འཁྲུས་པར་གང་བྱུང་ཁ་དང་མིག་ལ་སོགས་པར་རེག་རྒྱུ་མེད་པ་དང་མི་ཚོགས་ནང་འགྲོ་རྒྱུ་མེད་པ། ལྷག་དོན་སྨན་པར་བསྟེན་གཏུགས་བྱས་ཏེ་ཆམ་རིམས་དང་གློ་ཚད་སོགས་སྔོན་འགོག་གི་སྨན་ཁབ་རྒྱག་དགོས་པའི་ལམ་སྟོན་གནང་དོན་ལ།

མ་གྲོས་ཚིག་རྒྱན་གོ་ཡའི་མེ་སྐྱེམས་ཤིག་ག་འདི་ཤོད་ཡོད་ད་ལྟར་དེ་འདྲའི་འདྲ་བོ་ཅིག་ཆགས་བསྡད་ཡོད་རེད། རྣམ་པ་ཚོས་གོང་དུ་གསན་པ་དེ་ནི་དེང་སྐབས་རྒྱ་ནག་ནང་ཁྱབ་བརྡལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་བོད་དང་རྒྱ་གར་ནང་ལ་གནས་སྟངས་ཇི་ལྟར་ཡོད་མེད་དང་ལྷག་དོན་ཕྱི་ལུགས་ཀྱི་ཐོག་ནས་སྔོན་འགོག་གི་ཐབས་ཤེས་ཇི་ལྟར་ཡོད་མེད་སྐོར་ལ་རྒྱ་གར་ལྷོ་ཕྱོགས་སུ་བཞུགས་པ་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་དང་བོད་ནས་བོད་མི་ཞིག་གིས་ངོ་སྤྲོད་གནང་བའི་གནས་ཚུལ་ཞིག་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཚོ་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། གཟའ་འཁོར་འདིའི་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་གླ་འཁོར་ཁ་ལོ་བ་ཨེ་མིར་ཞུ་བ་དང་ལྷན་དུ་ཁོང་གིས་བོད་རིགས་སློབ་གྲྭའི་ནང་ལ་འགྲིམས་པའི་མྱོང་ཚོར་དང་གླ་འཁོར་གྱི་ཕྱག་ལས་གནང་ཕྱོགས་དང་འབྲེལ་བའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།

འདས་པའི་བདུན་ཕྲག་གཅིག་གི་གསར་འགྱུར་ཁག་ནི། བོད་མི་མང་སྤྱི་འཐུས་ཚོགས་གཙོས་རྒྱ་གར་རྒྱལ་ས་ལྡི་ལིར་བོད་དོན་གཏམ་བཤད་གནང་བ། བཞུགས་སྒར་དུ་འཛམ་གླིང་ཨེ་ཙི་ཉིན་མོ་སྲུང་བརྩི་ཞུས་པ། ཕྱི་དྲིལ་བོད་ཀྱི་བརྙན་འཕྲིན་ཚན་པས་གློག་བརྙན་མ་དངུལ་གསལ་བསྒྲགས་གནང་བ། གནས་ཚུལ་རྒྱས་པ་ཁག་གཤམ་ལ་གསན་རོགས་འདི་ཚེས་སུམ་ཅུ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི India Foundation ཞེས་པའི་རྒྱ་གར་ཉམས་ཞིབ་བསྟི་གནས་ཁང་དུ་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་སྐོར་གཏམ་བཤད་གནང་ཡོད་ཅིང་ཚོགས་གཙོ་མཆོག་གིས་བོད་ནི་འཛམ་གླིང་གི་མཐོ་སྒང་དང་ཨེ་ཤི་ཡའི་ཆུ་བོའི་འབྱུང་ཁུངས་འཛམ་གླིང་གི་སྣེ་གསུམ་པ་ཞེས་འབོད་ཀྱི་ཡོད་པའི་སྐོར་དང་ལོ་རྒྱུས་ཐོག་བོད་རང་བཙན་གཙང་མ་ཡིན་པའི་ཁུངས་སྐྱེལ་དང་སྦྲགས་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྔོན་ལ་བོད་དེ་ཨེ་ཤེ་ཡ་རྒྱལ་ཁབ་སྟོབས་ཆེན་གཉིས་དབར་གྱི་བར་གནས་རྒྱལ་ཁབ་ཏུ་གནས་ཡོད་པ་སོགས་བོད་ཀྱི་ས་ཆའི་ཆགས་བབ་རྒྱ་ནག་དམར་ཤོག་གིས་བོད་ས་བཙན་བཟུང་བྱས་རྗེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་བོད་མི་ཁྲི་ཚོ་བརྒྱད་ཙམ་རྒྱ་གར་དུ་བཙན་བྱོལ་ལ་ཕེབས་པའི་སྐོར་དང་འཕགས་བོད་དབར་ལོ་རྒྱུས་དང་ས་མཚམས། རིག་གཞུང་བཅས་ཀྱི་འབྲེལ་བ་ཤུགས་ཆེན་པོ་ཡོད་གནས་དང། ད་བར་ལོ་ངོ་དྲུག་ཅུ་ལྷག་གི་རིང་རྒྱ་གར་གཞུང་མང་གཉིས་ནས་བོད་མི་རྣམས་ལ་མཐུན་འགྱུར་རྒྱབ་སྐྱོར་ཤུགས་ཆེ་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་སོགས་ཀྱི་གཏམ་བཤད་གནང་འདུག་འདི་ཚེས་གཅིག་ཉིན་ནས་འཛམ་གླིང་ཨེ་ཙི་ཉིན་མོ་དང་བསྟུན་བཞུགས་སྒར་དུ་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་དང་བདེ་ལེགས་སྨན་ཁང་གཉིས་ཟུང་འབྲེལ་གྱིས་རིན་མེད་ཀྱི་བརྟག་དཔྱད་ལས་འགུལ་ཞིག་སྤེལ་ཡོད་པ་རེད། འབྲེལ་ཡོད་ལས་བྱེད་ལ་བཀའ་འདྲི་ཞུས་པར་ཐེངས་འདིའི་རིན་མེད་ཀྱི་བརྟག་དཔྱད་ནང་རྒྱ་གར་དང་བོད་རིགས་ལྔ་བཅུ་ལྷག་ནས་མཉམ་ཞུགས་གནང་ཡོད་འདུག་འདི་ཚེས་ཉི་ཤུ་རྩ་བཞི་ཉིན་བོད་མིའི་སྒྲིག་འཛུགས་ཕྱི་དྲིལ་བོད་ཀྱི་བརྙན་འཕྲིན་ཚན་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་ལྔ་ལོའི་གསོན་གནས་རིག་གཞུང་ལས་འཆར་གྱི་གློག་བརྙན་མ་དངུལ་གསལ་བསྒྲགས་གནང་ཡོད་ཅིང། ལས་གཞི་དེའི་དམིགས་ཡུལ་གཙོ་བོ་ནི་བོད་ཕྱི་ནང་གཉིས་ཀའི་ནང་སྔར་སྲོལ་བཟང་པོ་དེའི་རིགས་ཀྱི་དོན་སྙིང་ཤེས་པའི་རང་རེའི་མི་རབས་རྒན་པ་རྣམས་རིམ་གཤེགས་ཀྱིས་ལོ་རེ་ཇེ་ཉུང་དུ་འགྲོ་བཞིན་ཡོད་གནས་དེར་དམིགས་ཏེ་བོད་ཀྱི་བརྙན་འཕྲིན་ནས་བཙན་བྱོལ་ནང་གི་མི་རབས་རྒན་པ་ཚོའི་ཞལ་རྒྱུན་དུ་གནས་པའི་སྔར་སྲོལ་བྱེད་སྒོ་ཁག་གི་ལོ་རྒྱུས་རྣམས་བརྙན་འཕྲིན་པར་ལེན་བརྒྱུད་གློག་བརྙན་ལམ་ནས་མ་འོངས་པའི་གཞོན་སྐྱེས་མི་རབས་ཚོས་ཤེས་རྟོགས་ཡོང་བར་བྱ་རྒྱུ་ཡིན་ཞེས་བཀོད་འདུག་གློག་བརྙན་གྱི་བརྗོད་གཞི་ནི་གསོན་གནས་རིག་གཞུང་ཡིན་འདུག་ལ། གློག་བརྙན་གྱི་མ་དངུལ་ནི་ཧིན་སྒོར་འབུམ་གཉིས་དང་ཁྲི་ལྔ་གནང་རྒྱུ་ཡིན་འདུག་པས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་གོང་ཐོ་འགོད་གནང་དགོས་ཀྱི་འདུག།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།